རེས་གཟའ་སྤེན་པ་ཉིས་སྟོང་ཉི་ཤུ་བཞི་ཕྱི་ཟླ་གཉིས་པའི་ཕྱི་ཚེས་གསུམ་ནི་ཨ་རིའི་ལས་ཐོག་སྲིད་འཛིན Joe Biden ཡང་བསྐྱར་ཨ་རིའི་སྲིད་འཛིན་ལ་འདེམས་བསྐོ་ཡོང་མིན་གྱི་ཐད་ནས་ཉི་མ་གནད་ཡོད་ཞིག་ཆགས་ཡོད་པའི་རྒྱུ་མཚན་ནི་ཨ་རིའི་སྲིད་འཛིན་གྱི་ད་ལོའི་འོས་བསྡུའི་འགོ་སྟོད་ཀྱི་བརྒྱུད་རིམ་ནང་ལ་ཁོང་གི་སྲིད་དོན་ཚོགས་པ Democrat འམ་མང་གཙོ་ཚོགས་པའི་འོས་མི་དེ་སུ་བདམས་དང་མ་བདམས་ཐག་བཅད་རྒྱུའི་ཚོགས་པའི་གཞུང་འབྲེལ་གྱི་འོས་བསྡུ་དང་པོ་ཐོག་མ་དེ་གཟའ་སྤེན་པར་གནང་ཡོད་པ་དང། སྤྱིར་བཏང་འོས་བསྡུ་འདིའི་རིགས་ཀྱི་དང་པོ་དེ་འོས་མི་ཚོའི་ཕྱིས་འབྱུང་གི་ལམ་ལྷོངས་ལ་དོན་དང་རྣམ་པ་གཉིས་ཐད་ནས་ཁྱད་པར་ཅན་ཞིག་ལ་བརྩི་སྲོལ་ཡོད་པ་དང། མང་གཙོ་ཚོགས་པའི་གཞུང་འབྲེལ་གྱི་སྔོན་འགྲོའི་འོས་བསྡུ་དང་པོ་དེ་གཟའ་སྤེན་པར་ཨ་རིའི་མངའ་སྡེ South Carolina། ལྷོ་ཀེ་རོ་ལི་ན་ཟེར་བར་གནང་རྗེས། ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་དང་རྒྱ་བལ་འབྲུག་གསུམ་དུ། ད་ལྟ་གཟའ་ཉི་མའི་སྔ་དྲོའི་རླུང་འཕྲིན་རྒྱང་སྲིང་འདིའི་སྐབས South Carolina ནར་འོས་བསྡུའི་གྲུབ་འབྲས་ཚོ་རིམ་པས་གསལ་པོ་ཆགས་བཞིན་པ་དང། མང་གཙོ་ཚོགས་པའི་ཇུས་གཏང་མཁན་དེ་གྲས་གསུང་གསལ་ལ། སྲིད་འཛིན་བཱའི་ཏན་ལ་ཁོང་གི་སྲིད་དོན་ཚོགས་པའི་འོས་གཞི་ཐོབ་དོན་གྱི་འོས་བསྡུ་འདིའི་ནང་ལ་ཚོགས་པའི་ནང་ཁུལ་གྱི་ཁ་གཏད་འགྲན་ཟླ་བ་གཙོ་བོ་གཉིས་ཡོད་ནའང་སྲིད་འཛིན་བཱའི་ཏན་གྱིས་མངའ་སྡེ་དེ་ལ་ད་ལན་གྱི་འོས་བསྡུ་དང་འབྲེལ་ནས་ཐེངས་མ་གཉིས་ཙམ་ཕེབས་པ་སོགས་པ་དུས་ཚོད་དང་ཐུགས་སྣང་དང་དྲིལ་བསྒྲགས་སོགས་པ་ལས་འགུལ་རྒྱ་ཆེ་སྤེལ་ཡོད་པ་སོགས་ལ་བརྟེན་ནས South Carolina རུ་སྲིད་འཛིན་བཱའི་ཏན་ལ་རྒྱལ་ཁ་ཐོབ་དགོས་པ་ཞིག་ཡོད་པ་གསུངས་བཞག་སྲིད་འཛིན་བཱའི་ཏན་སྟངས་ཟལ་གཉིས་པོ་གཟའ་སྤེན་པར་ཨ་རིའི་མངའ་སྡེ California དང་དེ་རིང་གཟའ་ཉི་མར Nevada རུ་ཕེབས་ཡོད་པ་དང། South Carolina མངའ་སྡེའི་གྲོས་ཚོགས་འཐུས་མི་ཟུར་པ་དང་སྲིད་དོན་ཉམས་ཞིབ་པ Bakari Sellers ཞུ་བའི་གསུང་གསལ་ལ། སྲིད་འཛིན Biden གྱི་འོས་བསྡུའི་ལས་ཁུངས་ཀྱིས South Carolina ནར་འོས་ཤོག་འཕེན་མཁན་མི་མང་ཚོ་ལ་ཐུག་འཕྲད་གནང་རྒྱུ་སོགས་པའི་ལས་འགུལ་དངོས་གནས་ཡག་པོ་གནང་ཡོད་རེད། ཁོང་གི་སྲིད་འཛིན་གཞོན་པ Kamala Harris དང་དྲུང་ཆེ་སོགས་པ་དཔོན་སྣེ་འོག་མ་དང་རྐང་ཚབ་ཕྱག་སྦྲེལ་སོགས་པས། South Carolina ཕེབས་རྗེས་འོས་ཤོག་འཕེན་མཁན་གྱི་མི་མང་གི་མཐོང་བ་དང་ཐོས་པ་གནང་སྟངས་ཚོ་ངའི་སེམས་ལ་འཐད་པོ་བྱུང། དམིགས་བསལ་དུ་མངའ་སྡེའི་ཡུལ་མི་མི་རིགས་ནག་པོ་ཚོ་གཙོ་བོར་གྱུར་པའི་འོས་ཤོག་འཕེན་མཁན་མི་མང་ཚོ་ལ Biden གྱིས་ཨ་རིའི་དཔལ་འབྱོར་དང་ཕྱི་མིའི་འགྲོ་འོང་ཁྲིམས་གཅོད་ལ་ལེགས་བཅོས་སོགས་པ་གང་ཐད་འཛིན་སྐྱོང་ག་འདྲ་གནང་རྩིས་ཡོད་པའི་ཐད་ཀྱི་འཆར་གཞི་ཚོ་གསལ་པོ་གནང་ཐུབ་ཡོད་རེད། དེའི་ཐད་མངའ་སྡེ་འདིའི་ནང་ལ་གྲུབ་པའི་དོན་དག་ཚོ་མཐའ་མའི་འོས་བསྡུ་སོགས་པའི་འོས་བསྡུ་གཞན་དག་གི་སྐབས་ལ། ཨ་རིའི་མངའ་སྡེ་གཞན་དག་ཚོ་ལ་ཡང་འདྲ་ཚུགས་གནང་ཡ་ཡོད་པ་ཁོང་གིས་གསུངས་ཡོད་རེད། འོས་བསྡུའི་དུས་ཚོད་ཀྱི་སྐབས་མཚམས་དེ་འདྲར་དེའི་མངའ་སྡེ South Carolina ནར་ཡུལ་མི་མི་རིགས་ནག་པོ་ཚོ་ལ་ནི་ཨ་རིའི་སྲིད་འཛིན་གྱིས་ཁྱེད་རང་གི་ནང་ལ་ཕེབས་པ་ཡང་ན་ཁྱེད་རང་གི་སྐྲ་ཁང་ནང་ཕེབས་པ། ཡང་ན་ཁྱེད་རང་གི་སློབ་གྲྭ་སོགས་ལ་ངོ་ཐོག་ཕེབས་པ་ནི་གནད་འགག་དེ་ཆགས་ཡོད་རེད་སོགས་ངོ་སྤྲོད་གནང་བཞག་གཟའ་འཁོར་སྔ་མར South Carolina མངའ་སྡེའི་རྒྱལ་ས Columbia ར་སྲིད་འཛིན Biden གྱིས་དགོང་དྲོའི་གསོལ་སྟོན་ཞིག་ཏུ་མངའ་སྡེ South Carolina ལ་ཐུགས་རྗེ་ཆེ་ཞུས་གནང་རྗེས་གསུངས་པ་ཞིག་ལ།
ང་ད་ལྟ་ཨ་རིའི་སྲིད་འཛིན་ཡིན་པ་ནི་ཁྱེད་རང་རྣམ་པའི་ཐུགས་རྗེ་རེད་སྲིད་འཛིན་གཞོན་པ Kamala Harris ཨ་རིའི་སྲིད་འཛིན་གཞོན་པ་བུད་མེད་ལོ་རྒྱུས་ནང་གི་དང་པོ་ཐོག་མ་དང་མི་རིགས་ནག་པོ་དང་པོ་ཐོག་མ་དང་ཨེ་ཤི་ཡའི་མི་རྒྱུད་དང་པོ་ཐོག་མ་སོགས་པ་ལོ་རྒྱུས་རང་བཞིན་གྱི་སྲིད་འཛིན་གཞོན་པར་འཁོད་པ་ནི་ཁྱེད་རང་རྣམ་པའི་ཐུགས་རྗེ་རེད། སྲིད་འཛིན་ཟུར་པ Donald Trump ཕམ་ཉེས་བཏང་ཐུབ་པ་ནི་ཁྱེད་རང་རྣམ་པའི་ཐུགས་རྗེ་རེད། ད་ལན་སླར་ཡང་ཁོང་ཕམ་ཉེས་བཏང་རྗེས་རྒྱལ་ཁ་ཡང་བསྐྱར་ང་ཚོར་ཐོབ་རྒྱུ་ནི་ཁྱེད་རང་རྣམ་པའི་ཐུགས་རྗེས་བཟོ་གི་རེད་སོགས་གསུངས། ཨ་རིའི་སྲིད་འཛིན་གཞོན་པ Kamala Harris གྱིས་ཉེ་དུས South Carolina ར་ཕེབས་དུས་གསུངས་པ་ཞིག་ལ།
South Carolina། ཨ་རི་རུ་མང་གཙོ་ཚོགས་པའི་སྔོན་འགྲོའི་འོས་བསྡུ་དང་པོ་ཐོག་མ་བསྡུས་སའི་མངའ་སྡེ་དེ་ཁྱེད་རང་རྣམ་པ་རེད། སྲིད་འཛིན Biden དང་ངས་ཁྱེད་རང་རྣམ་པར་བརྟེན་ཡོད་སོགས་གསུངས། South Carolina ཞེས་པ་མི་འབོར་ས་ཡ་ལྔ་ལྷག་གི་ཨ་རི་མངའ་སྡེ་དེ་ནི་རྒྱ་ཆེར་སྲིད་འཛིན Biden གྱི་ཁ་གཏད་ཨ་རིའི་སྲིད་དོན་ཚོགས་པ Republican ནམ་སྤྱི་མཐུན་ཚོགས་པའི་ཁོངས་ཡིན་ནའི CIA ལ་བྱས་ན་དེང་སང་དེའི་ཡུལ་མི་བརྒྱ་ཆ་ཕྱེད་ཀ་ཙམ་ནི་མི་རིགས་ནག་པོ་ཡིན་པ་དང། འདིའི་སྔོན་གྱི་ཨ་རིའི་སྲིད་འཛིན་གྱི་འོས་བསྡུ་སྔ་མ་དེ་ཉིས་སྟོང་ཉི་ཤུར་བྱུང་དུས། མངའ་སྡེ་དེའི་འོས་ཤོག་འཕེན་མཁན་མི་མང་གི་བརྒྱ་ཆ་བཅུ་གཅིག་ཙམ་ནི་མི་རིགས་ནག་པོ་བྱུང་བ་དང་མི་རིགས་ནག་པོ་དེ་དག་བཅུ་བཅུ་ནས་དགུས་རང་གི་འོས་ཤོག་དེ་སྐབས་དེ་དུས་སྲིད་འཛིན Biden ལ་འཕངས་ཡོད་པ། གསར་ཁང་ཨེ་པི་ཡི་ཉམས་ཞིབ་ཞིག་གི་ནང་ལ་མངོན་གསལ་བྱུང་ཡོད་པ་རེད་འདུག། ཉིས་སྟོང་ཉི་ཤུའི་ལོ་དེར་མང་གཙོ་ཚོགས་པའི་སྔོན་འགྲོའི་འོས་བསྡུ་དང་པོ་དེ་དུས་རྒྱུན་བཞིན་ཨ་རི་མངའ་སྡེ New Hampshire དང Iowa Nevada སོགས་ལ་གནང་དུས་དེ་དུས་སྲིད་འཛིན Biden ལ་ཕམ་ཉེས་བྱུང་པ་དང་དེའི་རྗེས South Carolina ཁོང་ལ་རྒྱལ་ཁ་ཡག་པོ་ཞིག་ཐོབ་པའི་རྗེས་ཁོང་གི་ཕམ་ཉེས་ཀྱི་ཁ་ཕྱོགས་དེ South Carolina ནས་རྒྱལ་ཁར་བསྒྱུར་བ་ཞིག་བྱུང་ཡོད་པ་རེད། ལོ་དེའི་རྗེས་སུ་མང་གཙོ་ཚོགས་པའི་ནང་དུ་ཁ་ཤས་ཀྱིས་སྔོན་འགྲོའི་འོས་བསྡུ་དང་པོ་བྱེད་སའི་མངའ་སྡེ་དེ། དུས་རྒྱུན་གྱི་མངའ་སྡེ New Hampshire དང Iowa ལྟ་བུ་མི་རིགས་དཀར་པོ་རྒྱ་ཆེ་ཡོད་ས་ནས་དེང་སང་གི་ཨ་རི་ནང་གི་མི་རིགས་འདྲ་མིན་སྣ་ཚོགས་དང Democrat ཚོགས་པ་རང་གི་མི་རིགས་འདྲ་མིན་སྣ་ཚོགས་སོགས་པ་ཡག་ག་མཚོན་ཐུབ་པའི་མངའ་སྡེ་ཞིག་ལ་འགྱུར་ལྡོག་གཏང་དགོས་པའི་བསམ་ཚུལ་བཏོན་མཁན་བྱུང་པ་དང། གཞི་ནས་ཉིས་སྟོང་ཉི་ཤུ་གཉིས་ཀྱི་ལོར་མང་གཙོ་ཚོགས་པར་སྲིད་འཛིན Biden གྱིས་རེ་སྐུལ་ཞིག་གནང་ནས་མང་གཙོ་ཚོགས་པའི་སྔོན་འགྲོའི་འོས་བསྡུ་དང་པོ་བྱེད་སའི་མངའ་སྡེ་དེ South Carolina བཟོ་བ་དང་གཉིས་པར New Hampshire དང Nevada གཉིས་ཉི་མ་གཅིག་རང་ལ་བྱ་བ་དང། དེ་ནས Georgia དང Michigan བྱ་བར་རེ་སྐུལ་གནང་ཡོད་པ་དང་དེ་ལ་མང་གཙོ་ཚོགས་པས་ན་ནིང་གི་ཕྱི་ཟླ་གཉིས་པར་ཞལ་བཞེས་གནང་རྗེས་ད་ལན་གཟའ་སྤེན་པར South Carolina ར་འོས་བསྡུ་དེ་བྱུང་བ་དང། South Carolina གཟའ་སྤེན་པར་འོས་ཤོག་འཕེན་མཁན་ཁ་ཤས་ལ་བཀའ་འདྲི་ཞུ་དུས་སྐུ་མདོག་ནས་མི་རིགས་དཀར་པོ་མངོན་པ་གཞོན་ནུ་མ Diva Moncade གསུངས་པར། ངས་སྲིད་འཛིན Biden ལ་འོས་ཤོག་འཕེན་པ་ཡིན་གང་ཡིན་ཞུ་ན། ཁས་མ་ལེན་མཁན་དང་དམོད་མོ་རྒྱབ་མཁན་འདུག་སྟེ་ང་ཚོ་ཨ་རིའི་དཔལ་འབྱོར་གྱི་ཐད་ཁོང་གི་ཕྱག་ལས་དངོས་གནས་ཡག་པོ་གནང་གིས་བསམ་གྱིས། ཉེ་བའི་སྙན་ཐོ་ཚོ་ལ་གཟིགས་དངོས་ཡོད་ཀྱི་གནས་ཚུལ་ཚོ་ལ་གཟིགས་ན་ཨ་རིའི་དཔལ་འབྱོར་གྱི་གནས་སྟངས་ཡག་པོ་ཞེ་དྲག་འདུག་ཐབས་སྐྱོ་བ་ཞིག་ལ་མི་མང་པོས་དེ་ཚོ་གཟིགས་ཀྱི་མི་འདུག་གསུངས། དེ་བཞིན་སྐུ་མདོག་ནས་མི་རིགས་དཀར་པོ་མངོན་པ་དགུང་ལོ་ཡ་རྩེ་ཡིན་མཁན Caroline Fimel གསུངས་པར། ངས་ག་རེའི་ཐད་ལ་ཡིན་ནའི Trump ལ་འོས་ཤོག་འཕེན་གྱི་མེད། ངས་འདི་ལྟར་ཞུ་དུས་ཁྱེད་རང་གི་དྲི་བ་ལ་ལན་ཐེབས་སོང་བས། གང་ཡིན་ཟེར་ན Trump མི་སྐྱོན་ཅན་རེད། ཁོ་ལ་རྙོག་དྲ་མང་པོ་ཡོད་རེད་རྒྱལ་ཁབ་འདི་ལ་ཁོ་ལས་མི་དྲག་ག་ཞིག་ཐོབ་ཐང་ཡོད་རེད་སོགས་གསུངས།
དེ་ནས་སྐུ་མདོག་ནས་མི་རིགས་ནག་པོ་མངོན་པ་དགུང་ལོ་ཡ་རྩེ་ཡིན་མཁན Gwynne Ball གྱིས་གསུངས་པར།
ངས་སྲིད་འཛིན Biden ལ་འོས་ཤོག་འཕངས་པ་ཡིན་གང་ཡིན་ཞུ་ན་ཁོང་གིས་མི་མང་ལ་གཟིགས་རྟོག་གནང་གིས་ཁོང་གིས་མང་གཙོ་ཚོགས་པ་དང་དེ་བཞིན་མི་རིགས་ནག་པོ་ལ་ཞེ་དྲག་གནང་གིས། ཁྱེད་རང་གིས་འོས་ཤོག་འཕེན་པར་མ་ཕེབས་ན་འགྱུར་བ་གཏང་ཐུབ་ཡག་ཡོག་མ་རེད་བྱས་ཙང་ངས་འོས་ཤོག་འཕེན་པར་ཡོང་པ་ཡིན། འོས་ཤོག་འཕེན་པར་ཡོང་རྒྱུ་ནི་ང་ཚོའི་ལས་འགན་རེད་ཐོབ་ཐང་རེད་དམིགས་བསལ་གྱི་ཐོབ་ཐང་རེད། དམིགས་བསལ་གྱི་ཐོབ་ཐང་འདི་མི་རྣམས་ཀྱིས་བེད་སྤྱོད་ག་རེ་བྱས་ནས་མ་བཏང་བ་ངས་ཤེས་ཀྱི་མི་འདུག་མིས་ལབ་ཡག་ལ Biden གྱིས་བྱེད་ཐུབ་ཀྱི་མི་འདུག་ཟེ་ལབ་ཀྱི་ཡོག་རེད་ཡིན་ནའི། Biden ཁོ་རང་སྐུ་རྐྱང་གིས་ཚང་མ་གནང་ཐུབ་ཡག་ཡོག་མ་རེད་གང་ཡིན་ཟེར་ན་ཁོང་གིས་ཅིག་གནང་ཐབས་གནང་ནའི་གྲོས་ཚོགས་བརྒྱུད་དགོས་ཀྱི་ཡོག་རེད། གྲོས་ཚོགས་ཀྱིས་མ་བྱས་པ་ཡིན་ན Biden སྐུ་རྐྱང་གིས་གནང་ཐུབ་ཡག་ཡོག་མ་རེད། ངའི་བསམ་ཚུལ་ལ Biden གྱིས་ཞེ་དྲག་གནང་སོང་ལ་ད་བར་ཕྱག་ལས་ཧ་ཅང་གི་ཡག་པོ་གནང་སོང་བསམ་གྱིས་ཞེས་གསུངས། South Carolina མང་གཙོ་ཚོགས་པའི་སྔོན་འགྲོའི་འོས་བསྡུ་འདིའི་གྲུབ་འབྲས་ནི། བོད་དང་རྒྱ་བལ་འབྲུག་གསུམ་དུ་འདི་ག་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རེས་གཟའ་ཉི་མའི་སྔ་དྲོའི་རྒྱང་སྲིང་འདིའི་སྐབས་ཐོན་བཞིན་པ་དང། མང་གཙོ་ཚོགས་པའི་ཨ་རིའི་སྲིད་འཛིན་གྱི་འོས་མི་གདམ་རྒྱུའི་ཚོགས་ཆེན་དེ་ནི་ད་ལོའི་ཕྱི་ཟླ་བརྒྱད་པའི་ཕྱི་ཚེས་བཅུ་དགུ་ནས་ཉི་ཤུ་གཉིས་ཀྱི་བར་གྲོང་ཁྱེར Chicago ར་ཚོགས་འཆར་ཡོད་པ་རེད།